ཁྱེད་ཀྱིས་རྒྱུན་དུ་ལས་ཀར་གོན་པའི་གྱོན་ཆས་ལ་ཁྲལ་འབབ་ཆག་ཡང་ཡོད་དམ། ད་ཚོད་ཁྱེད་ཀྱིས་དཔྱ་ཁྲལ་གནད་དོན་དབྱེ་གསེས་བྱེད་པའི་དུས་ལ་བབས་ཡོད་པས་ཨོས་ཏྲེ་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱིས་འདི་ལོར་དམིགས་བསལ་དོ་སྣང་གནང་སའི་གནད་དོན་གང་ཞིག་ཡིན་ནམ། དེ་ཡང་འདས་པའི་ལོ་ལྔའི་ནང་ཚུད་ལ་ལས་ཀའི་གྱོན་ཆས་དང་འབྲེལ་བའི་འགྲོ་སོང་ཆེད་ཁྲལ་ཆག་ཡང་ཁྱོན་བསྡོམས་བརྒྱ་ཆ་ཉི་ཤུ་ཙམ་འཕར་ཡོད་པས་འདི་ལོའི་ཁྲལ་རྩིས་སྐབས་ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱིས་ལས་ཀའི་གྱོན་ཆས་དང་དེ་འཁྲུད་ལས་འགྲོ་སོང་སོགས་ལ་དོ་སྣང་ནན་པོ་གནང་འཆར་ཡོད་འདུག

དེའི་ཁྲོད་ལས་ལུགས་མཐུན་གྱི་ཁྲལ་ཆག་ཡང་དགོས་མཁན་ཡོད་རེད། ཡིན་ནའི་མི་མང་དག་ཅིག་གིས་གནས་ཚུལ་ལེགས་པོ་མ་ཤེས་པའི་རྐྱེན་ཁྲལ་ཆག་ཡང་ཞུས་པ་ཡང་མང་པོ་ཡོང་གི་འདུག་དེར་བརྟེན་ད་ལོ་ང་ཚོའི་ངོས་ནས་གནད་དོན་དེར་དམིགས་བསལ་དོ་སྣང་སྤྲད་ཀྱི་ཡོད། དཔྱ་ཁྲལ་གནད་དོན་ལམ་སྟོན་པ Mark Chapman ལགས་ཀྱིས་ལས་མིའི་བདེ་སྲུང་ཆེད་ངེས་པར་དུ་གོན་དགོས་པའི་སྒྲིག་ཆས་ཏེ་དཔེར་ན་ཁང་པ་འཛུགས་སྐྲུན་མཁན་དང་མ་བྱན་ཆེན་མོ་སོགས་ཀྱི་གོན་ཆས་ཆེད་ཁྲལ་ཆག་ཡང་ཞུས་ཆོག་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། What you can't do is claim for conventional clothing, so, uh, ཁྱེད་ཀྱིས་རྒྱུན་དུ་གྱོན་ཆས་ཉོ་བར་ཁྲལ་ཆག་ཡང་བླངས་མི་ཆོག་དཔེར་ན། ཁྱེད་ཀྱིས་ལས་ཀར་ནམ་རྒྱུན་གྱི་གྱོན་ཆས་གྱོན་གྱི་ཡོད་ན། དེའི་ཆེད་ཁྲལ་ཆག་ཡང་བླངས་མི་ཆོག་དེ་བཞིན་ཁྱེད་རང་ཟ་ཁང་ཞིག་ནང་ལས་ཀ་བྱེད་ཀྱི་ཡོད་པས་དེར་གོས་ཐུང་ནག་པོ་ཞིག་གྱོན་དགོས་པ་ཡིན་ན་ཡང་གོས་ཐུང་དེ་ལས་ཀར་བདེ་སྲུང་ཆེད་མ་ཡིན་པས་ཁྲལ་ཆག་ཡང་ཐོབ་ཀྱི་མ་རེད།

དཔེར་ན། ལོ་སྔོན་མར་མཚོན་ན་མི་ས་ཡ་གཅིག་དང་ཕྱེད་ཀ་ཙམ་གྱིས་གྱོན་ཆས་ཆེད་ཉུང་མཐར་སྒོར་བརྒྱ་དང་ལྔ་བཅུ་ཐམ་པ་དེ་ཞུས་འདུག་དེ་དག་ལས་འགའ་ཤས་དངོས་ཡོད་དགོས་ངེས་ཡོད་པ་རེད་འོན་ཀྱང་མང་པོ་ཞིག་གིས་དེ་རང་ཉིད་ཀྱི་ཐོབ་ཐང་རེད་བསམ་ནས་དགོས་ངེས་མེད་ཀྱང་ལེན་གྱི་ཡོད་པ་རེད་འདུག།

མི་མང་པོ་ཞིག་ལ་ཁྲལ་ཆག་ཡང་ཞུ་འདོད་ཡོད་ཀྱང་དངུལ་འཛིན་ཉར་ཚགས་མ་གནང་བའི་རྐྱེན་ཁོང་ཚོར་ཁྲལ་འབབ་ཆག་ཡང་གི་ཐོབ་ཐང་ལེན་ཐུབ་ཀྱི་མེད། མཐར Kath Anderson ལགས་ཀྱིས་དཔྱ་ཁྲལ་གནད་དོན་ཐད་མི་ཚང་མར་ཁེ་ཕན་ལམ་སྟོན་བླང་བར་སྐུལ་མ་གནང་བའི་ཐོག་ཁོང་མོས་གསུངས་དོན།